ཆོས་སྲིད་ཟུང་འབྲེལ་གྱི་དཔེ་དེབ་སྐོར་གླེང་མོལ་ཞུ་རྒྱུ་ཡིན། དེ་རིང་འདི་ག་རླུང་འཕྲིན་ཁང་གི་སྒྲ་འཇུག་ཁང་ནང་ལ་ངའི་ལས་རོགས་བདེ་ཆེན་རྒྱ་མཚོ་ལགས་མཉམ་ཞུགས་གནང་གི་ཡོད། བདེ་ཆེན་ལགས་ཐོག་མ་དེ་ང་ཚོའི་ལས་རིམ་ལ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང། དེ་རིང་བདེ་ཆེན་ལགས་ཀྱི་ཕྱག་དེབ་དེ་ཡིན་ན་དུང་དཀར་བློ་བཟང་འཕྲིན་ལས་ལགས་ཀྱིས་བརྩམས་པའི་དེབ་ཅིག་ཆགས་ཀྱི་འདུག་དེའི་ནང་ནས་ཆོས་སྲིད་ཟུང་འབྲེལ་སྐོར་གྱི་དེབ་དེ་ཆགས་ཀྱི་འདུག་ཐོག་མ་དེ་བདེ་ཆེན་ལགས་ཆོས་སྲིད་ཟུང་འབྲེལ་ཞེས་པ་དེའི་གོ་དོན་ག་འདྲ་ཞིག་རེད་འདི་གསུང་རོགས་གནང།
ཨང། ད་དེ་རྒྱལ་རབས་ད་བོད་རྒྱལ་རབས་ལོ་རྒྱུས་ནང་ནས་མར་ཆ་བཞག་པ་ཡིན་ན། ད་ཆོས་སྲིད་ཟུང་འབྲེལ་ཟེར་དེ་རྩ་བའི་གོ་དོན་འདི་ཡིན་ན། ད་གཅིག་གིས་དབང། བླ་མ་སྤྲུལ་སྐུས་ད་བོད་ཀྱི་སྲིད་དབང་དབང་བསྒྱུར། གནང་གི་དེ་འདྲ་ཅིག་ལ་ཆོས་སྲིད་ཟུང་འབྲེལ་ཟེར། དེ་འདྲ་ཅིག་ལ་གོ་དོན་དེ་འདྲ་ཅིག་ཆགས་ཀྱི་ཡོད་ས་རེད། གང་ཡིན་ཟེར་ན་ཆོས་སྲིད་ཟུང་འབྲེལ་དེ། ད་སྔའི་བོད་ཀྱི་རྒྱལ་ཁབ་རྒྱལ་རབས་ནང་ཆ་བཞག་ན། ཐོག་མར་གཉའ་ཁྲི་བཙན་པོ་རེད་གཉའ་ཁྲི་བཙན་པོ་ནས་ད་གླང་དར་མ་བར་དུ་བོད་ཀྱི་སྐད་བརྡ་ཆོས་རྒྱལ་དེ་ཡིན་ན་གདུང་རྒྱུད་ཅེས་བྱ་དུ་ཆགས་བྱས་བསྡད་དེ་ཡོད་རེད། དེ་ཡིན་ད་ལྟ་གླང་དར་མའི་རྗེས་ལ་ཡིན་ན་ཨ་ནེ་གཅིག་གིས་གླང་དར་མ་བཀྲོངས་ཡག་རེད་དེ་ག་ནང་བཞིན་ཁྲི་རལ་པ་ཅན་བཀྲོངས་ཡག་རེད་དེ་འདྲ་བྱས་གདུང་རྒྱུད་རབ་བར་ཆད་ནས་ད་ནང་ལོགས་ཀྱི་ནང་འཁྲུག་རབ་བརྒྱབ་ནི་ད་རྒྱུན་རིང་པོ་ཞེ་པོ་ཅིག་དར་བྱས་བསྡད་ནི། ད། དེ་འདྲ་ཅིག་ནང་ལ་ཉམས་རྒུད་ཞེ་པོ་ཅིག་མར་བོད་ཀྱི་སྟོབས་ཤུགས་རབ་གང་ཅིའི་ཐད། ད། དེ་ནས་ད། གཞུག་གུ་ས་སྐྱའི་དབང་བསྒྱུར། ད། ས་སྐྱ་པཎྜི་ཏ་མར་རྒྱ་ནག་རྒྱ་ནག་བྱས་ནས་སོག་ཡུལ་མར་གདན་འདྲེན་ཞུས་སོག་ཡུལ་དེ་ཚོས་སོག་ཡུལ་སྟོབས་ཤུགས་ཆེན་པོ་ཞེ་པོ་ཅིག་བྱས་ནས་རྒྱ་ནག་དབང་བསྒྱུར་བྱས་ནས་སོག་པོ་གོང་མས་རྒྱ་ནག་དབང་བསྒྱུར་བྱས་ནས་འདི་བྱས་ཤག་འདི་བྱས་ཤག་འདི་བྱས་ནས་པཎྜི་ཏ་མར་གདན་འདྲེན་ཞུས་ནས་ཨ་ནི་པཎྜི་ཏ་མཉམ་དུ་འགྲོ་མགོན་ཆོས་རྒྱལ་འཕགས་པ་ད་སྐུའི་ཚ་བོ་མཉམ་དུ་བྱོན་ཡུལ་ནང་ནས་མ་གིར་ས་སྐྱ་གོང་མ་ལ་ཅིག་གི་སངས་རྒྱས་གོང་མས་ཆོས་ཀྱི་ཐོག་ལ་ཀ་ནི་སུ་ཞུ་བའི་སྲིད་ཐོག་ཀ་ནི་སུ་ཞུ་བའི་དབང་ཞུ་བའི་དབང་ལུང་རབ། ཆ་ཚང་རབ་ཞུ་བའི་རབ་དེ་འདྲ་བྱས་ས་སྐྱ་པཎྜི་ཏ་མ་གིར་དགོངས་པ་རྫོགས་ནས་གཞུག་གུར་འགྲོ་མགོན་ཆོས་རྒྱལ་འཕགས་པའི། འོག་ནས་ཡིན་ན་གཅིག་གིས་གསང་སྔགས་དབང་ལུང་མང་པོ་ཞུས་ནས་འདི་བྱས་པར་བརྟེན་ནི། ད་གཅིག་གིས་སོག་པོ་གོང་མས་ཡིན་ན

ཨ་ནི། སོག་པོ་གོང་མའི་ཡིན་ནའི་ཁས་ལེན་ཞུས་བྱས་དེ་འདྲའི་ཆགས་བྱས་བྱས་ཙང་གནས་ཚུལ་དེ་ཚོ་བལྟས་པ་ཡིན་ན་འགྲོ་མགོན་ཆོས་རྒྱལ་འཕགས་པ་ཡིན་ན་གཅིག་གི། རྒྱ་མིའི་ངོས་ནས་ཆ་བཞག་ན་བཀའ་དྲིན་ཆེན་པོ་ཞེ་པོ་གཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ནའི་དེང་སྐབས་རྒྱ་མིས་ད། གོ་བ་ལོག་སྒྲུབ་ཟེར་ནའི་མི་འདུག་དཀར་ནག་ཕྱིན་ཅི་ལོག་ཟེར་ནའི་མི་འདུག་ད་གནས་ཚུལ་དེ་འདྲ་གཅིག་ཆགས་བྱས་བསྡད་ཡོད་རེད་བྱས་ཙང།

བོད་ལ་དབང་བསྒྱུར། དབང་བསྒྱུར་བའི་སྐབས་དུས་ཡིན་ན། ཡང་སྡེ་པ་གཙང་པས་ག་རེ་ཉིད་བྱ་གཞག་གནང་ཡོད་རེད་ཟེར་ན། གཅིག་བཀའ་བརྒྱུད་པའི་ཐོག་ལ་ཞེ་པོ་གཅིག་གི་སྲུང་སྐྱོབ་གནང་དགེ་ལུགས་པ། གཅིག་གི་སྡང་ཚིག་ཞེ་པོ་གཅིག་གནང་བྱས་གནས་ཚུལ་དེ་འདྲར་ཆགས་ཅིང་དེ་བྱས་པའི་སྐབས་དུས་ཡིན་ན། ད་གཅིག་གིས་དགའ་ལྡན་ཕོ་བྲང་ངོས་ནས་ཆ་བཞག་ནས་གཅིག་རྒྱལ་བ་གོང་མ་ལྔ་པའི་ཡང་སྲིད་རྩད་གཅོད་ཞུ་ཡག་ཐོག་ལ་དཀའ་ངལ་འཕྲད་ཡག་རེད་པ་དེ་འདྲའི་གནས་ཚུལ་མང་པོ་བྱུང་ནི། རྒྱལ་བ་གོང་མ་ལྔ་པའི་ཕྱག་མཛོད་བསོད་ནམས་རབ་བརྟན་ཡིན་པ་ཡོད་དེ་འདྲ་གཅིག་གིས་མར་ད་སོག་ཡུལ་ཕལ་ཆེར་སོག་ཡུལ་ལ་ཨ་ནི། གུ་ཤྲི་ཧན་ལ་ད་རོགས་པ་བྱེད་རོགས་བྱེད་ཅེས་བྱས་ཏེ་ཨ་ནི་ཐ་མ་འདྲ་སྟེ་གུ་ཤྲི་ཧན་གྱིས་དམག་དཔུང་བཏང་བྱས་ཡོང་བྱས་སྡེ་པ་གཙང་པ་མགོ་རྟིང་བསློགས་ནི་ད་བོད་ཀྱི་ད་ཆོས་དང་སྲིད་ཀྱི་དབང་ནུས་ཆ་ཚང་རྒྱལ་བ་སྐུ་ཕྲེང་ལྔ་པའི་ཕྱག་ལ་ཕུལ་བྱས་གནས་ཚུལ་གུ་འདྲ་ཞིག་འདུག་བྱས་ཙང་དེ་འདྲ་གཅིག་གི་ཐོག་ནས་ཆོས་སྲིད་ཟུང་འབྲེལ་ཟེར་ཏེ་ད་དེ་འདྲ་གཅིག་དང་འགོ་བཙུགས་པའི་བཟོ་ཆགས་བསྡད་འདུག་དེ་ནས་བཟུང་བྱས་ད་རྒྱལ་བ་སྐུ་ཕྲེང་ལྔ་པ་ནས་བྱས་པ་ཅིག་ཨ་ནི་བོད་ལ་ད་དགའ་ལྡན་ཕོ་བྲང་གིས་ད་དབང་བསྒྱུར་བྱས་དེ་ད་མི

ད་ལྟ་ངས་ཨ་མདའ་གཉིས་རྒྱལ་ཁབ་གཞན་དག་ནང་ད་ང་རང་ཚོས་ཅིག་གསན་བསྡད་ཡོད་པ་ནང་བཞིན་རེད་དཔེར་ན་སྔ་མ་ཡོ་རོབ་ནང་ལ་ཡིན་ན་ཆོས་ཅིག་བྱེད་བྱས་ད་ཁོ་རང་ཚོའི་ཕ་གིའི་ཡེ་ཤུའི་གི་ཨ་མདའ་གཉིས་ཆོས་ཁང་རེད་ཆོས་ཁང་གི་ཆོས་ཅིག་གི་ཡི་གེ་ད་ཡི་གེ་མི་ཡེ་ཤུའི་བླ་ཆེན་རེད་བླ་ཆེན་དེ་ཚོས་ཡིན་ན་ད་ཡོ་རོབ་ནང་ལ་ཡང་དབང་བསྒྱུར་བྱས་པའི་ལོ་རྒྱུས་མང་པོ་ཅིག་བྱས་ནས་ད་བླ་ཆེན་དེ་ཚོས་ཡིན་ན་ད་ད་དུས་ད་བོད་ལ་ཡིན་ན་རྒྱ་མིའི་བཀས་བཀོད་རྒྱུན་དུ་བཤད་དེ་ཨོ་ཡོ་རོབ་ཀྱི་བླ་ཆེན་དེ་ཚོ་ཡིན་ནའང་གཅིག་གིས་བླ་ཆེན་བཅད་ཆ་གཅིག་གིས་ད་ང་ཚོས་བལྟས་པའི་སྐབས་དུས། ཤེས་ཡོན་དང་དེ་འདྲས་ཀྱི་ཐོག་ནས་ཁྱད་པར་དང་དེ་ཆོས་ཀྱི་ཐོག་ནས་ཁྱད་པར་ཅན་འདི་འདྲས་བདམས་པ་མིན་པ་ཅིག་ལ་གཅིག་ཁོ་རང་ཚོ་ནང་ཁུལ་གྱི་ཅེ་གཅིག་གིས་སྤུན་ཀྱག་དང་གཅིག་ཇར་མན་བྱས་ས་དེ་འདྲས་ཀྱི་ཐོག་ནས་བླ་ཆེན་བདམས་བྱས་ཨ་ནི་ཡང་ཡོ་རོབ་ནང་ལ་དབང་བསྒྱུར་བྱས་པའི་ལོ་རྒྱུས་དེ་འདྲས་ཅིག་ཡོང་བསྡད་འདུག་ཅེ་ད་དེ་ད་གཅིག་གིས་ཆོས་བཀས་གཅིག་གིས།

རེད་ཤག་ད་བྱས་དུས་འོ་དེ་ཚོ་ད་དཔེ་མཚོན་ཆགས་མེད་འགྲོ་བསམ་དེ་འདྲ་བྱུང་འདུག། དེ་ནས་ད་བོད་ཀྱི་ཆོས་སྲིད་ཟུང་འབྲེལ་ཐོག་ལ་ཡང་མཁས་པ་སོ་སོས་ད་ག་དུས་ནས་འགོ་བཙུགས་ཡོད་མེད་དེ་འདྲའི་ཐོག་ལ་ཁྱད་པར་ཡོད་རེད་པ། ད་ཡང་ད་བོད་ཀྱི་ཆོས་སྲིད་ཟུང་འབྲེལ་ཐོག་ལ་ག་དུས་འགོ་བཙུགས་མིན་ཟེར་དེ། གཅིག་གི་གསལ་ཁ་བཏོད་ན་ཡང་དང་ད་ང་རས་མཐོང་བའི་དེབ་ནང་ལ་དེ་ནས་འགོ་བཙུགས་པ་རེད་ད་དེ་དུས་རེད་ཟེར་ཅིག་ཧ་ལམ་རབ་རྒྱས་མཐོང་མ་སོང། ད་ལྟ་ད་ང་རང་ད་དེབ་སྐོར་བལྟས་པའི་ནང་ནས་འདུག་བྱས་པ་ཡིན་ན་ད་ཆོས་སྲིད་ཟུང་འབྲེལ་དེ་ས་སྐྱ་ནས་འགོ་བཙུགས་མེད་འགྲོ་བསམ་དེ་འདྲ་ཅིག་མཐོང་ཡོང་འདུག་ལ། ཨ་དེ་ནས་བོད་ཀྱི་ལོ་རྒྱུས་རྙིང་པ་ནང་ལ་ཆོས་སྲིད་ཟུང་འབྲེལ་ད་ནང་ང་ཚོས་ཁ་ནས་ཚིག་དུམ་བང་སྒྲིག་པོ་ཅིག་བཤད་ཀྱི་ཡོད་རེད་པ་དེ་ཚོ་ལོ་རྒྱུས་ནང་དེ་འདྲ་རང་འཁོད་ཡོད་ན་ག་འདྲས་ཡིན་ན། ད་དེ་ལོ་རྒྱུས་དེབ་རྙིང་པའི་ནང་ལ་སྔ་མའི་རྙིང་པའི་ནང་ལ་ཆོས་སྲིད་ཟུང་འབྲེལ་ཟེར་ཞེས་དེ་འདྲ་ཅིག་བཤད་སྲོལ་གང་ཡང་མི་འདུག་ད་གང་ཡིན་ཟེར་ན། ད་ལྟ་ཆོས་སྲིད་ཟུང་འབྲེལ་ཟེར་དེ་ད་རྗེས་ལ་ལྔ་བཅུ་ང་དགུའི་རྗེས་ལ་ཨ་ད་ཆོས་སྲིད་ཟུང་འབྲེལ་ཟེར་བའི་སྐད་ཆ་དེ་བྱུང་བསྡད་པ་མ་གཏོགས་སྔ་མའི་ལོ་རྒྱུས་ནང་ལ་ད་གཅིག་གི་བོད་པའི་བསམ་བློའི་ནང་དེ་ནས་དགའ་ལྡན་ཕོ་བྲང་ངོས་ནས་བཤད་ན་རྒྱལ་བ་སྐུ་ཕྲེང་རིམ་བྱུང་གིས་ད་བོད་ཀྱི་ད་རྒྱལ་པོ་ཟེར་ནས་མི་འདུག་གཙོ་འཛིན་ཟེར་ནས་མི་འདུག་དོན་དུ་ཅེས་དབུ་ཁྲིད་གནང་བསྡད་ཡིན་ཤག་ཤག་རེ་བྱེད་མ་གཏོགས་དེ་ཐད་ཀར་མིང་ཅིག་བཏགས་ཏེ་འདི་ཆོས་སྲིད་ཟུང་འབྲེལ་ཡིན་ད་ཟེར་ཅིག། ལོ་རྒྱུས་དེབ་རྙིང་པའི་ནང་ལ་ཧ་ལམ་མེད་བསྡད་པའི་བཟོ་ཞིག་རེད་ཤག། ད་ལྟའི་གཅིག་དུང་དཀར་བློ་བཟང་འཕྲིན་ལས་ལགས་ཀྱིས་དེ་ཚོས་ད་ཕྱག་དེབ་ནང་དང་དེ་ཚོའི་ནང་ལ་ཡིན་ན་ཆོས་སྲིད་ཟུང་འབྲེལ་སོ་ཅེས་ཅེས་གསལ་ཁ་བཏོད་གནང་བྱས་དེ་ད་གསལ་པོ་བྱས་ད་མི་ལ་ཕ་གིའི་གཅིག་གིས། ཀོག་ཏིང་ཚིག་དུ་མ་སོགས་ནས་གསལ་པོ་བཟོས་ན་ངས་སུ་མེད་འགྲོ་བསམ་ཡོང། ཨན། དུང་དཀར་བློ་བཟང་འཕྲིན་ལས་ལགས་ཀྱིས་ད་ལྟ་ཆོས་སྲིད་ཟུང་འབྲེལ་དེ་ཡིས་ནི་བོད་ཀྱི་སྤྱི་ཚོགས་ལ་ཅིག་བག་ཆགས་ཤུགས་རྐྱེན་ག་འདྲ་ཅིག་བཟོས་པ་ཅིག་གསུང་གི་ཡོད་རེད། ད་ཆོས་སྲིད་ཟུང་འབྲེལ་དེ་དང་པོ་ཐོག་མར་ཐོན་པའི་སྐབས་དུས་ཡིན་ན་ཅིག་གིས། ད་ག་ས་བོ་རེད། གཅིག་ཆོས་ཕྱོགས་ཐོག་ལ་ཡིན་ནི་དེ་འདྲའི་ཐོག་ལ་ཁ་ཅིག་ཡིན་ན་ཞེ་པོ་ཅིག་ཕ་གིར་ལྟ་གཅིག་གི་ཚད་ལས་བརྒལ་བའི་གཅིག་དེ་ནག་ཉེས་རེད་དེ་རེད་ཡོང་དེ་རུ་དེ་འདྲ་ཁ་ཤས་གཅིག་ཐོག་ལ་ཐོག་མ་དེ་རུ་བྱུང་མེད་འགྲོ་བསམ་བསམ་རེད། བོད་ཁ་ཅིག་ལ་ཡིན་ན་གཅིག་གི་དང་པོ་ཐོག་མ་ཐོན་པའི་སྐབས་དུས་ཆོས་སྲིད་ཟུང་འབྲེལ་དེ། གཅིག་རྡ་རམ་ས་ལའི་ནམ་ས་གཅིག་སྟོན་མ་ཐུབ་པའི་གནས་ཚུལ་རེ་ཆགས་པས་སོ་ངས་དེ་འདྲ་རེ་ཅིག། གོ་སོང། ད་ཡིན་ནའི་གཞུག་གུ་མིའི་གོ་རྟོགས་གང་ག་ལོགས་ཕ་གིར་གཅིག་མཐོང་རྒྱ་ཐོས་རྒྱ་གང་ག་ལོགས་ཆེ་རུ་འགྲོ་བ་དང་དངོས་ཡོད་ཀྱི་གནས་ཚུལ་དེ་ཚོ་ཡིན་ནའི་གསལ་པོ་ཆགས་དགོས་དེ་གལ་ཆེན་པོ་ཡིན་པ་མཐོང་དེ་ནས་དེ་ཤག་ཡིན་དེ་ཚོ་བཀག་རྒྱ་ཟེར་གྱི་ཡོད་མ་རེད་བྱས་ཙང་ཅིག་གནས་ཚུལ་རེ་ག་འདྲ་ཞིག་ལྟོས་ཡོང་གི་འདུག་གཅིག་གི་འདི་མིའི་བསམ་བློའི་འཕེལ་རིམ་རེད། འཕེལ་རིམ་དང་པོའི་སྔོན་ལ་ཆ་ཤང་དེ་ཚོ་ཡིན་ཆོས་སྲིད་ཟུང་འབྲེལ་འདིའི་ནང་དེ་ཡིན་ཆོས་སྲིད་ཟུང་འབྲེལ་གྱི་ད་ཡིན་ཕྱག་དེབ་འདིའི་ནང་དེ་ཡིན་ག་རེ་འཁོད་བསྡད་ཡོད་རེད་ཟེར་ན་ད་བོད་ལ་དེ་སྔ་ནས་གཅིག་གིས་ཨིན་ཧོང་རྒྱལ་རབས་ལོ་རྒྱུས་ནང་ལ་ཆོས་ལུགས་ཕན་ཚུན་བར་ལ་གཅིག་དམག་འཁྲུག་ཡོང་ཡས་རབ་དེ་འདྲས་ཀྱི་གསོད་རེས་བཏང་ཡས་གནས་ཚུལ་རྒྱལ་པོ་ཕན་ཚུན་གཅིག་འཕྲོག་རྩོད་ཀྱི་གནས་ཚུལ་རབ་དེ་འདྲས་ད་འཁོད་དེ་ད་དེ་ཚོ་ཀའི་ངེད་དུང་དཀར་བློ་བཟང་འཕྲིན་ལས་ལགས་བཟོས་གནང་བ་ཞིག་མ་རེད་དངོས་ཡོད་གནས་ཚུལ་ཅིག་ཆགས་བསྡད་ཡོད་རེད་ད་ཡིན་ནའི་སྔོན་མའི་ལོ་རྒྱུས་དེབ་ག་འདྲ་གཅིག་ནང་ལ་བལྟས་པ་ཡིན་ནའི་རྒྱལ་རབས་གསལ་བའི་མེ་ལོང་རེད་ས་སྐྱའི་ད་གཅིག་གིས་ཨོང།

ཕྱག་དེབ་དེ་ཚོའི་ནང་ལ་གཙོ་ཆེ་ཤོས་འགྲེལ་བཤད་གནང་ཡས་དང་དམིགས་བསལ་གཙོ་བོ་དེ་ག་འདྲ་ཆགས་བསྡད་ཡོད་རེད་ཟེར་ན། བླ་མ་སོ་སོའི་སྐབས་དེ་དུས་ད་བླ་ཆེན་གཙོ་བོ་སོགས་བླ་མ་སོ་སོའི་མཛད་པ་འགྲེལ་བཤད་གནང་ཡས་དེ་གལ་ཆེན་པོ་ཞེ་པོ་ཅིག་བྱས། ད་དངོས་གནས་དྲང་གནས་ཆོས་སྲིད་ཟུང་འབྲེལ་བོད་རྒྱལ་ཁབ་ཀྱི་ལོ་རྒྱུས་ཅིག་ཡིན་ན་རྒྱལ་ཁབ་ཀྱི་ཆོས་དེ་དང་སྲིད་དེ་ག་འདྲ་ཆགས་བྱས་ཡོང་གི་ཡོད་མེད་དེ་གལ་ཏེ། འགྲེལ་བཤད་ཞེ་དྲག་མེད་དེ། དེ་འདྲ་ཅིག་ངས་བལྟས་སྣང་བ་ཞེ་པོ་ཅིག་བྱུང། ད་ངས་དེ་དེབ་བལྟས་པའི་ནང་ནས་དུང་དཀར་བློ་བཟང་འཕྲིན་ལས་ལགས་ཆོས་སྲིད་ཟུང་འབྲེལ་ཕྱག་དེབ་རེད་དེ་ནས་ཤེས། ཨ་མདོ་དགེ་འདུན་ཆོས་འཕེལ་ལགས་ལྗགས་རྩོམ་གནང་ཡས་ཨ་ནེ། དེབ་ཐེར་དཀར་པོ། ད་དེབ་ཐེར་དཀར་པོ་དེ་ཞེ་པོ་ཅིག་དངོས་གནས་ངས་བལྟས་ན་དེ་ཡག་པོ་ཞེ་པོ་ཅིག་མཐོང་ཡོང་གི་འདུག་ད་གང་ཡིན་ཟེར་ན། དགེ་འདུན་ཆོས་འཕེལ་ལགས་ཁོ་རང་ཡིན་ན་ཕྱི་ཕྱོགས་ཀྱི་ཐོག་ལ་ཡིན་ནའི་མཁྱེན་རྒྱ་ཆེན་པོ་ཞེ་པོ་ཅིག་བྱས་བྱས་གང་ག་ལོགས་ད་ཐུགས་ཐུགས་སྣང་ཡོད་དེ་འདྲ་ཡིན་དུས་ད། ཁོང་རང་གིས་དེའི་ནང་དེ་བོད་ཀྱི་དཔེར་ན་ཆོས་རྒྱལ་གྱི་སྐབས་ནས་བྱས་བྱས་བོད་ཀྱི་མངའ་ཐང་སྟོབས་ཤུགས་དེ་ག་འདྲ་ཅིག་ཡོད་མེད། རྒྱ་ནག་གི་རྒྱལ་ས་བོད་པས་ཨ་ནེ་བཙན་བཟུང་བྱས་པའི་ལོ་རྒྱུས་དེ་འདྲ་ཚང་མ་ལོགས་དུང་དཀར་བློ་བཟང་འཕྲིན་ལས་དགེ་འདུན་ཆོས་འཕེལ་ལགས་ཕྱག་དེབ་ནང་གསལ་པོ་ཞེ་པོ་ཅིག་བཀོད་བྱས། ཨ་འདིའི་ནང་དེ་མགོ་ཡི་འདི་ཡི་ནི་སྲིན་པོ་གདོང་དམར་བོད་ཀྱི་དམག་དཔུང་གིས་སུམ་གཉིས་ས་ཆ། རྒྱ་ཡི་སུམ་གཉིས་ས་ཆ་དབང་དུ་བསྡུས་ཟེར་བྱས་དེ་འདྲ་ཅིག་གི་ཚིག་རྩོམ་ཅིག་འདི་ལྟར་སྟོན་ན་ཤ་འདི་དགོངས་ནས་དྲ་ནས་ཅིག་གལ་ཆེན་ཞུ་ཐོང་ཡིན་འདི་དངོས་ཡོད་གནས་ཚུལ་ཆགས་བསྡད་དགོས་རེད་མ་གཏོགས་དངོས་ཡོད་གནས་ཚུལ་མེད་པ་ཅིག་བྱེད་དགོས་མ་རེད་ད་ཡིན་ནའི་ང་ཚོའི་ལོ་རྒྱུས་དེབ་གཞན་དག་དེ་ཚོའི་ནང་ལ་ཡང་དེ་འདྲ་མེད་པ་ཅིག་བྱེད་ཡག་འདི་གལ་ཆེན་པོ་ཞེ་པོ་ཞིག་གསུངས་ད་ཆབ་སྲིད་ཐོག་ནས་ང་རང་ཚོ་སོ་སོའི་མངའ་ཐང་སོ་སོའི་རྒྱལ་ཁབ་ཀྱི་སྟོབས་ཤུགས། ད་ག་ནང་བཞིན་ཆབ་སྲིད་ཀྱི་སྒྲོམ་གཞི་ག་འདྲ་ཡིན་མིན་འདི་གསལ་ཁ་གནང་ཡག་དེ་ཞེ་དྲག་ཅིག་ཉུང་ཉུང་རེད་བྱས། ལགས་རེད་ད་ལྟ་བདེ་ཆེན་ལགས་གསུངས་པ་ནང་བཞིན་ད་ལྟ་དུས་རབས་བཅུ་དགུ་པའི་རེད་ཉི་ཤུ་པའི་བར་ལ་ད་ལྟ Sir Charles Bell བོད་ལ་བསྐྱོད་པའི་སྐབས་སུ་ཡིན་ན་བོད་ཀྱི་ཡིག་ཆ་ཁག་གི་ནང་ལ་བླ་མའི་མཛད་པ་གཙོ་བོ་དང་ཆབ་སྲིད་ཀྱི་གནས་ཚུལ་གལ་ཆེ་བ་མང་པོ་ཅིག་ད་ཅིག་དོ་སྣང་དེ་ཙམ་གནང་མེད་པ་དེ་འདྲའི་གཟིགས་ཚུལ་བྱུང་འདུག་ད་ཆོས་སྲིད་ཟུང་འབྲེལ་ཟེར་དུས་ཆོས་དང་སྲིད་ཕྱོགས་གཉིས་ཡོད་རེད་ཨ་ནི་དེ་ད་དུས་ཡུན་དེ་འདྲའི་གི་རིང་ག་ལ་ཆོས་སྲིད་ཟུང་འབྲེལ་དེ་བོད་ལ་འབྲེལ་བ་དང་དབང་བསྒྱུར་དེ་འདྲས་ཡོད་དུས་སྐབས་སུ། ཆོས་དང་སྲིད་གཉིས། དོ་མཉམ་པ་ཕྱིན་བསྡད་ཐུབ་ཡོད་རེད་ཡོད་མ་རེད། འདི་རྒྱུ་མཚན་ག་རེ་ལ་བརྟེན་ནས་བྱུང་བ་རེད།
ད་ལྟའི་ཆོས་དང་སྲིད་དེ། ད་ང་རང་ཚོའི་བོད་ལ་ཆ་བཞག་ན་ས་དགེ་རྙིང་གསུམ་ཅེས་བྱ། ད་ས་སྐྱ་རེད་རྙིང་མ་རེད་དགེ་ལུགས་ཅེས་བྱ་དེ་འདྲ་ཆགས་ཆགས་བསྡད་བསྡད་པ་རེད། དེ་ཡིན་པའི་སྐབས་དུས་ཡ་གི་གཅིག་གིས་དབང། ད་དབང་སྒྱུར། གནང་ཡ་དང་པོ་ས་སྐྱ་རེད་དེ་ནས་ད་སྡེ་སྲིད་ཕག་མོ་གྲུ་དེ་ནས་ད་དགེ་ལུགས་པ་སོགས་བྱས་པ་དེ་ནས་རེ་རེ་ཆགས་པའི་སྐབས་དུས་ཡིན་ན་ད། མཉམ་དུ་གནས་མ་ཐུབ་པའི་གནས་ཚུལ་གཅིག་ཐོན་བསྡད་པ་གང་ཡིན་ཟེར་ན་ད་ཡ་གི་ས་སྐྱས་དབང་སྒྱུར་ཅིག་བྱེད་པའི་སྐབས་དུས་ཡིན་ན་བཀའ་བརྒྱུད་པས་ཡིན་ནའི་དེ་འདྲས་ཀྱི་ད་གཅིག་ངོ་རྒོལ་དང་གཅིག་དེ་འདྲ་གི་གནས་ཚུལ་རེ་ཞིག་ཡོང་བསྡད་ཀྱི་ཡོད་རེད། ད་ད་ག་ནང་བཞིན་སྡེ་པ་གཙང་པས་ད་བཀའ་བརྒྱུད་པའི་དབང་སྒྱུར་དེ་ཡོང་བའི་སྐབས་དུས་ཡིན་ན་བཀའ་བརྒྱུད་པའི་ཕྱོགས་ནས་ཡིན་ན་ད་མི་ཡིན་བསྡད་པ། ད་བཀའ་བརྒྱུད་པའི་བླ་མ་མི་བྱེ་བྲག་པ་ཡིན། སྐྱེས་བུ་དམ་པ་དེ་འདྲ་ཚོ་དང་ཆ་ཤས་དེ་ཡིན་གྱི་མ་རེད་ད། གཙོ་བོ་ད་སྡེ་པ་གཙང་པའི་སྐབས་ལ་ཡིན་སྡེ་པ་གཙང་པས་དགེ་ལུགས་པ་དེ་དཔེ་དེ་གནོན་ཤུགས་ཞེ་པོ་ཞིག་སྤྲད་ཡ་བྱས་རྗེས། ཡང་ན་བཀའ་བརྒྱུད་པ་རང་ལ་འཕེལ་ཡ་ཤུགས་ཞེ་པོ་བསྐྱེད་བྱས་ཨ་ནི་དེ་འདྲ་གི་གནས་ཚུལ

ལགས་སོ། བདེ་ཆེན་ལགས་ངོས་ནས་དུང་དཀར་རིན་པོ་ཆེ་གི་ཕྱག་དེབ་བརྩམས་པ་དང་སྐུ་ཚེའི་ལོ་རྒྱུས་ཐུང་ཐུང་ཅིག་གསུང་རོགས་གནང་དང། ད་དུང་དཀར་རིན་པོ་ཆེ་དུང་དཀར་བློ་བཟང་འཕྲིན་ལས་ད་མཚན་ལ་ཡིན་ན་དུང་དཀར་བློ་བཟང་འཕྲིན་ལས་ཞུ་གི་ཡོད་རེད། དུང་དཀར་བློ་བཟང་འཕྲིན་ལས་ལགས་ཡིན་ན་ཀོང་པོ་དུང་དཀར་དགོན་གྱི་ད་སྤྲུལ་སྐུ་ཅིག་བྱས་ནས་ཁོ་རང་དང་པོ་གཅིག་གི་ཡང་སྲིད་བཙལ་བྱོས་རེད་བཙལ་བྱོས་རྗེས་ཕྱག་དམ་ཕབ་མཁན་གཙོ་བོ་དེ་མི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐབས་རེད་བཞག་བཅུ་གསུམ་པས་གནང་བཞག།

ཕྱག་དཔེ་གཅིག་ཐེངས་གཉིས་གསུམ་ཅིག་ལྗགས་ཀློག་གནང་ཡིན་ན་ཧ་ལམ་ད་ཐུགས་ནང་ལ་བསྡད་གི་འདུག་ཟེར་ཅེས་དེ་འདྲས་ཀྱི་གནས་ཚུལ་རེ་འདུག་བྱས་དེ་འདྲས་ཅིག་མེད་པ་ཡིན་ན་ཕྱག་དེབ་ཡག་པོ་དེ་འདྲས་མང་པོ་དེ་འདྲས་དུང་དཀར་ཚིག་མཛོད་ཡིན་ནའི་རེད་དུང་དཀར་གྲུབ་བསྟི་ཡིན་ནའི་རེད་ཆོས་སྲིད་ཡིན་ཏེ་གི་ད་བོད་ཟེར་བའི་དེ་ཚོ་དེ་འདྲས་ལྗགས་རྩོམ་གནང་ཐུབ་ཡ་དེ་ཚོ་ཞེ་དྲག་ཁག་པོ།

གཅིག། ད་ཆོས་ཕྱོགས་ཐོག་ནས་འཐུས་ཤོར་མང་པོ་ཕྱིན་འདུག་འདི་དངོས་ཡོད་གནས་ཚུལ་རེད་ད་ཡིན་ནའི་ཆོས་ཕྱོགས་ཐོག་འཐུས་ཤོར་གྱི་འདི་ཕྱིན་བཞག་ཕ་གི་ཕྱིན་བཞག་ཧ་ལམ་ལབ་ས་སུ་ཡོད་མ་རེད། འདི་ལབ་པ་ཡིན་ན་ད་ཧ་ལམ་ད་ཐིག་ཐིག་ལྟོས་གཅིག་གི་ཧ་ལམ་ལྟ་ལོག་རེད་བ་དུས་རབས་ཞིབ་གཅིག་ཡིན་པའི་བཟོ་ཅིག་དེ་འདྲ་ཅིག་ཡོང་བྱས་བསྡད་བསྡད་པ་རེད། དེ་འདྲ་ཡིན་ཙང་དུང་དཀར་རིན་པོ་ཆེས་འདིའི་ནང་ལ་ད་གཅིག་གིས་ཨོང་ཆོས་ལུགས་ཐོག་ནས་ད་མ་འགྲིག་འགྲིག་མི་འདུག་ཅེས་ཅིག་ཐད་ཀར་སྐྱོན་བརྗོད་གནང་ཡོད་མ་རེད་ཆོས་ལུགས་ཐོག་ནས་གནས་ཚུལ་ག་རེ་དང་ག་རེ་བྱུང་འདི་ག་དེ་གསལ་བཤད་ཅིག་གནང་གི་ག་དུས་འདི། ང་རང་ཚོས་མིག་མཐོང་ལག་ཟིན་རེད། ཅིག་ད་ལྟ་དེང་དུས་ཀྱི་ཤེས་ཡོན་ལ་དོ་སྣང་བྱེད་མཁན་རེད། ད་ག་ནང་བཞིན་དེང་དུས་ཤེས་ཡོན་ཡོད་པའི་སྒང་ལ་སྔ་མའི་ཤེས་ཡོན་ད་ལྟ་བོད་ལོ་རྒྱུས་དོ་སྣང་ཅན་ཚོའི་ངོས་ནས་ཆ་བཞག་ན་འདི་བློ་སྐྱེད་གསར་པ་ཅིག་དང་འདི་དངོས་གནས་དྲང་གནས་ཀྱི་ལྟ་ཞིབ་ཅིག་ཡག་པོ་ཞིག་རེད་བསམ་ངས་ད་ངོས་ནས་ཚོར་བ་དེ་འདྲ་ཡོང་བྱུང། ལགས་ལགས་སོ་བདེ་ཆེན་ལགས་ནས་ད་རེས་ང་ཚོའི་དཔེ་ཀློག་ལེ་ཚན་ནང་ལ་དཔེ་དེབ་འདི་ངོ་སྤྲོད་གནང་བར་ཐུགས་རྗེ་ཆེ། མཚམས་འདི་ནས་ང་ཚོའི་དཔེ་ཀློག་ལེ་ཚན་མཚམས་འཇོག་ཞུ་རྒྱུ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།